མང་པོ་ཞིག་ནི་བུད་མེད་ཆགས་ཡོད་རེད། དེ་རིང་གི་བུད་མེད་ལེ་ཚན་ནང་ལ་ཁོར་ཡུག་དང་གནམ་གཤིས་འགྱུར་ལྡོག་གི་གནད་དོན་ཐོག་ལ་ཧ་ཅང་དོ་སྣང་ཆེ་ལ། དེ་དག་གི་གནད་དོན་དང་འབྲེལ་བའི་ཐོག་ལ་ལས་འགུལ་མང་པོ་ཞིག་གི་ནང་ལ་མཉམ་ཞུགས་གནང་མཁན་ཚེ་རིང་གཡུ་སྒྲོན་ལགས་ལ་བཀའ་མོལ་ཞུ་གི་ཡིན། ཚེ་རིང་གཡུ་སྒྲོན་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ཐུགས་རྗེ་གནང་ཚེ་རིང་གཡུ་སྒྲོན་ལགས་ཚེ་གཡུ་ལགས་ད་དེ་རིང་ང་ཚོ་ལ་ཨ་མི་རི་ཀའི Massachusetts མངའ་སྡེའི་གྲོང་ཁྱེར Boston ནས་ཞལ་པར་ཐོག་ལ་བཀའ་མོལ་གནང་གི་ཡོད་རེད། ཚེ་རིང་གཡུ་སྒྲོན་ལགས་ཁྱེད་རང་ཨ་ནི

དེ་ག་ལ་བར་སེམས་པ་མ་བདེ་བ་ཅིག་ཨ་ནི་དཔེ་དེ་ཁ་ས་ནི། སེམས་ནང་ལ་དཔེ་དེ disturb ཞེ་པོ་འབྱུང་གི་འདུག་བ་གང་ཟེར་ན་ཁོར་ཡུག་ལ་དཔེ་དེ་དུ་བ། ནས་དུ་བ་དམིགས་བསལ་དུ་བ་གླས་ནས་ད་དུང་ང་ར་དེ་ད་ཅིག་མ་བྱས་ན་འགྲིག་ས་མ་རེད་བསམ་བསམ་ནས་ནི། ང་ར་ག་ར་ད་ག་ཅིག་གི་ནང་ལ་ཡིན་ན་ང་ར་ནི། compost དེ་ག་ས་ཁ་ལག་དེ་ག་ཅིག་ཅེ་ནི་ཁ་ལག་འཕྲོ་བརླག་འགྲོ་གི་དེ་ག་ཚང་མ་ང་ར་གི compost འཕྲོ་བརླག་མ་འགྲོ་བ་ཅིག་ས་བཟོས།

སྐྱོན་ཆེན་པོ་ཅིག་ཡོང་གི་བ་འདི་འཛམ་བུ་གླིང་མི་ཕལ་ཆེར་ཧ་གོ་གི་མ་རེད་ག་ང་ཚོ་བོད་པ་ས་མཐོ་པོ་ཡིན་དུས་ག་ལ་ང་ཚོ་འཛམ་བུ་གླིང་གི་ད་མ་ནི་མ་ལུང་པ་མང་པོ་ཅིག་གི fresh air ད་ཆུ་གི་ད་འདི་ང་ཚོ་ཡོང་ཡོང་ས་ཁུངས་འདི་བོད་ནས་རེད་བ། འོ་འདི་དེ་དེང་དེང་སང་འདི་ང་ཚོ་གི་འདི་བོད་གི་འདི་སྐོར་ལ་བཤད་གི་ད་གོ་སྐབས་ཡག་ཤོས་ད་ལྟ་དང་དེང་སང་ད climate ཁོར་ཡུག་སྐོར་ལ་ད་ངོ་ལོག་རྒྱག་བཞིན་པའི་སྐབས་ད་མི་མང་པོ་ངོ་ལོག་འཛམ་བུ་གླིང་ཚང་མ་ལ་ངོ་ལོག་རྒྱག་དུས་ག་ལ་ད་བོད་པས་གི་འདི་ད་ལྟ་འདི་ང་ཚོ

བོད་པས་ཀྱི་གོ་སྒྲིག་བྱས་པའི་ལས་འགུལ་ཙམ་དུ་མ་ཟད། ཕྱིའི་ད་རྒྱལ་ཁབ་ཀྱི་མི་དམངས་རེ་ཨེ་ནི་ཕྱིའི་སྤྱི་ཚོགས་ཀྱི་ད་དེ་ཚོའི་ཐོག་ལ་ཡང་ད་དཔེ་དེ་མི་འབུམ་འབུམ་ཨེ་ནི་ལས་འགུལ་ནང་ལ་ཞུགས་པ་དེ་ཚོའི་ནང་ལ་ཁྱེད་རང་ཕེབས་ཀྱི་འདུག་དེ་དུས་ཨེ་ནི། གཅིག་ནས་བོད་པ་མང་ལོས་རུ་འདུག་གས་ད་ག་ནང་བཞིན་དེ་ཚོའི་ནང་ལ་གཅིག་མང་ཉུང་རུ་བྱས་ན།
ཁྱོ་ག་མང་ང་འདུག་གས་སྐྱེས་དམན་མང་ང་འདུག་གས།

ཨ་ནི་འདི་ལ་ང་ར་ག་དུས་འགྲོ་ནའི་ཀྱི་ང་བོད་པས་ཀྱི་འདི་ང་ར banner ཅིག་བཟོས་འདི་ལ་དེ་ནི་ག་དུས་ཀྱི་བོད་པས་ཀྱི Tibet སྐོར་ལ་དང་ཉིན་གཅིག་མིན་གཅིག་ཀྲོག་ཀྲུག་ན་ཆེན་པོ་ཅིག་ང་ར banner ག་པར་འགྲོ་ནའི་ངས་འཁྱེར་ནས་འགྲོ་གི་ཡོད་རེད་བ་ཨ་ནི་མི་ག་ཚོད་མང་མང་ལ་ངས་བོད་པའི་སྐོར་ལ་བཤད chance རག་ན་ཚང་མ་ལ་བཤད་གི་གོ་སྐབས་རག་གི་ཡོད་ཡིན་ནའི་འདི་འདྲའི་སྐོར་ལ་ང་སྔོན་མ་ནས་ཡག་གི Stage སྒང་ལངས་ནས་ད་ལབ་ཡག་གི་འདོད་པ་འབྱུང་གི་འདི་ནས་འདི་འདྲ་ཡང permission མང་པོ་བྱེད་དགོས་འདུག་ཨ་ཤེས་འདི་འདྲའི་ཀ་ལ་འདི།

འདི་འདྲའི་ཆ་ནས་ལྷག་པར་དུ་བོད་དེ་གལ་ཆེན་པོ་ཞིབ་ཅིག་ཆགས་ཡོད་རེད་ད་ཆུ་སྣ་དེ་ཚོའི་གི་མགོ་ཡིན་པ་ད་འདི་འདྲའི་ཆ་ནས་ད་ཁྱེད་རང་གི་ད་འདི་གསུང་ཡ་ལ་ཡ་ཅིག་བུད་མེད་མང་པོ་ཞིབ་ཅིག་གི་འདི་ནང་མཉམ་ཞུགས་དང་འགན་ཁུར་ཡ་དང་འགོ་ཁྲིད་མཁན་རེད་ཤག་གསུང་གི་ཡོད་རེད་ཁྱེད་རང་ཡིན་ནའི་བོད་པའི་བུད་མེད་ཅིག་གི་ཐོག་ནས་ད་ཅིག་བོད་པ་གཞན་པ་མེད་ནའི་རེད་གཞན་པ་གི་དོ་སྣང་བྱེད་གི་ཡོད་ནའི་མེད་ནའི་མཉམ་ཞུགས་བྱེད་ཐུབ་གི་ཡོད་ནའི་མེད་ནའི་ཁྱེད་རང་རང་གི་ཨེ་ནི་ད་མཉམ་ཞུགས་བྱས་ཅིག་ནི་ག་ས་ག་ལ་ཡ་ཕེབས་བྱས་འདི་འདྲའི་རེད་ཤག་ཡིན་དུས་ཅིག་གི་ཁོར་ཡུག་སྲུང་སྐྱོབ། བྱེད་ཡ་རེད། གནམ་གཤིས་འགྱུར་ལྡོག་འདི་ཚོའི་ཐོག་ནས་མཇུག་འབྲས་ངན་པ་བྱུང་བ་ཡིན་ན། འདི། འཛམ་བུ་གླིང་མི་ཚང་མ་ལ་ཡོང་གི་རེད་འདི་སྐྱེས་ཕོ་མོ་ཁྱད་ཡོག་མ་རེད་དེ། ཡིན་ནའི་བུད་མེད་ཀྱི་ཞེ་པོ་ཅིག་དོ་སྣང་བྱེད་ཡ་ཁྱེད་རང་འདྲ་བོ་ཡིན་ན་སོ་སོའི་དོ་སྣང་ཞེ་པོ་ཅིག་བྱེད་དགོས་ར་དེ་ཚོ་དང། བུད་མེད་ཀྱི་དོ་སྣང་ཤུགས་ཆེ་བྱེད་ཡ་དེ་ཚོ་ག་རེ་བྱས་ནས་བྱེད་གི་ཡོག་རེད་དགོངས་གི་འདུག་གས།

འབྲེལ་བ་མི་ཁ་སང་ད living being ཚང་མ་ལ་འབྲེལ་བ་ཡོད་རེད་པ་དེ་ཁོར་ཡུག་གི་གཏོར་བཤིག་བཏང་ན་ང་ཚོ་ཚང་མ་ལ་དེ་ལ་རེ་བ་བྱེད་ཀྱི་ཡོད་རེད་ང་ཚོ་ཁོར་ཡུག་དེ་ད་འདི་མེད་ན་ང་ཚོ་དེ་གནས་ཁོ་རང་ཐུབ་ཀྱི་མ་རེད་པ་དང་པོ་དེ་བཞིན་ནས་བུ་མོ་སྐྱེ་གནས་ཟེར་མཁན་དེ་དེ་དེ་འདྲའི་ག་རེ་དོ་སྣང་ཆེ་ཡོད་རེད་ག་ཚོད་དེ་དེ་འདྲའི་ཐོག་ལ་དམིགས་བསལ་གྱི་དོ་སྣང་ཆེ་ཡོད་རེད་དེ more sensitive ལ་བོད་པའི་ཚང་མི་ལ་ག་ནས་ཡོད་རེད་ཁ་ཚ་ང་འོང།

སྐྱེས་པ་དེ་ཚོ་ཡིན་ན་ད་དངུལ་དང་ཅིག་ཚོང་དང་དེ་འདྲའི་ཐོག་ལ་ཡར་ཞུགས་ཞིབ་བྱེད་མཁན་དང་བུད་མེད་ཡིན་ན་གཅིག་ནས་ཅིག་སྤུ་གུ་དང་སྐྱེད་སྲིང་བྱེད་མཁན་དེ་འདྲས་ཀྱི་ཅིག་ཨ་མའི་གི་ཅིག་བྱམས་སྙིང་རྗེ་དང་སེམས་ལ་ཚོར་བ་ཆེན་པོ་དང་དེ་འདྲས་ཡོད་པའི་ཆ་ནས་ཨ་ནི་རང་བཞིན་གྱི་ཅིག་ཁོར་ཡུག་ཐོག་ལ་ཡར་དོ་སྣང་དང་ཁུར་ལེན་གྱི་འདུག་གསུང་གི་ཡོད་རེད། ཡིན་དུས་ད་ཁྱེད་རང།

གང་ཟག་འཛམ་བུ་གླིང་ཁོར་ཡུག་སྟེང་ནས་འཕྲོ་བརླག་འགྲོ་ན་ཨ་ནི་བཟང་པོ་ལ་ཡིན་ནམ། ཨ་མྱེས་མོ་ཞིག་ད་ང་ཚོ་ཁོར་ཡུག་གི Scientist ཞིག་གིས་ལབ་ཀྱི་ཡོད་རེད་ང་ཚོ་ལོ་བཅུ་གཉིས་རེད་ཀྱི་མ་ཞིག་ང་ཚོ་ལ་མི་འདུག་ཨ་ལོ་བཅུ་གཉིས་ནང་ལ་ང་ཚོ་གི་ཁོར་ཡུག་དེ Protect བྱེད་མ་ཐུབ་ན་ད་སྲུང་སྐྱོབ་བྱེད་མ་ཐུབ་ན། ཤི་འགྲོ་དགོས་རེད་ཨ་ནི་ད་འཛམ་བུ་གླིང་ཆུ་དང་ད་རླུང་དང་ད་དེ་ག་ཚང་མ་པུ་ར

ད་འདི་འདི་ཉེན་ཁ་ཆེན་པོ་ཡོད་རེད་ད་ལྟ་འདི་ག་དཔེ serious རེད་དོ་ད་ལྟ་འདི environment འདི་ཨིམ this is a emergency ཨོ་ལགས་སོ་ད་འདི་ཛ་དྲག་གི་གནས་ཚུལ་ཅིག་ཆགས་བསྡད་ཡོད་རེད་ཨོ་ལགས་སོ་ད་ཁྱེད་རང་གིས་ད་ལྟ་ང་ཚོའི་གསན་མཁན་རྣམ་པ་ཚོའི་གི་མཁྱེན་རྟོགས་ཆེད་ཞུས་པ་ཡིན་ན་ད་ཁོར་ཡུག་སྲུང་སྐྱོབ་བྱེད་དགོས་འདུག་གནམ་གཤིས་འགྱུར་ལྡོག་འགྲོ་བའི་གི་གནས་སྟངས་གི་ཆ་ནས་ད་ང་ཚོ་སྔོན་འགོག་བྱེད་ཐུབ་པ་མང་པོ་ཅིག་མ་བྱས་པ་ཡིན་ན། ཨེ་ནི། དེ་ཚོས་ང་ཚོ་ཅིག་མ་འོངས་པ་ལ་ཡང་ཆག་སྒོ་འཕྲད་ཀྱི་རེད་གསུང་གི་ཡོད་རེད། ཡིན་དུས་ད་དོ་བདག་སོ་སོ་སོ་དཔེར་ན་ང་ཚོའི་རླུང་འཕྲིན་གསན་མཁན་ཚོ་ཡིན་པ་ཡིན་ན་དོ་བདག་སོ་སོ་སོའི་ངོས་ནས་ག་རེ་འདྲ་པོ་བྱེད་ཡག་ཡོད་རེད་ཅིག་ཁོར་ཡུག་སྲུང་སྐྱོབ་ཐོག་ལ་ཡིན་ན་རེད་གནམ་གཤིས་འགྱུར་ལྡོག་གི་ཆག་སྒོ་མ་འཕྲད་ཡག་གི་ཆེད་དུ་ག་རེ་ག་རེ་བྱེད་ཡག་རེད་ཡོད་རེད། ད་ཡིན་ནམ། མང་པོ་ཡོད་རེད་དེ། གཅིག་ནས། ལྷ་ས་ཁོར་ཡུག་གི་གནོད་སྐྱེལ་ཆེ་ཤོས་ཅིག་ད་ལྟ་ང་ཚོ་མི་མི་གི་ཤ་མང་པོ་ཟ་ཡ་ཅིག་ཡོད་རེད་པ། ཤ། ནོ། ཤ་དེ་ཟ་ཡ་དེ་ད་ཁོར་ཡུག་ནང་ན་དུག་གནོད་ཆེ་ཤོས་ཅིག་སྐྱེལ་གྱི་འདུག་དེ་ད་ང་ཚོ་ལྟ་བུ་བྱས་ན་ང་ཚོ་དེ་དེ་བོད་པ་ཟེར་མཁན་དྲང་པོ་བཤད་ན་ཤ་ཞུ་ཟ་དགོས་གི་འདུག་ད་བོད་ལ་ད་ཁག་ཡོད་མ་རེད་དྲང་པོ་བཤད་ན་བོད་ལ་ད་ས་མཐོ་པོ་རེད་གནམ་གཤིས་གྲང་མོ་རེད་ད་སྟོན་ཐོག་གས་དེ་དེ་ལྗང་ཁུ་འདི་གས་སྐྱེ་གི་མ་རེད་མ་ས་རང་ས་འཁྱགས་པ་རེད་ཁོ་ལ་ཐབས་ཤེས་ཡོད་མ་རེད choice ཡོད་མ་རེད་ད་དེ་བ་ལ་བོད་རྒྱ་གར་དང་ད་ཨ་རི་ལུང་པ་དང་དེ་འདྲ་ལ་ད་ད་ད་མང་པོ་ཞིག choice མང་པོ་ཞིག་ཡོད་རེད་གདམ་ཀ

སེམས་ཅན་མང་པོ་གསོད་ཀྱི་ཡོད་རེད་ད་དེའི་རྒྱབ་ལ་ཉེན་ཁ་ག་རེ་རེད་ལབ་ན་ད་མཚོ་ལ་རྒྱུན་རིང་པོ་བསྡད་ནས་ཆུ་འདི་བརྒྱུད་ནས་ག་ལེ་ག་ལེ་ང་ཚོ་ད་དེ་ང་ཚོ་ཁ་ལག་ནང་ལ་ཡོང་གི་ཡོད་རེད་ཨ་དེ་དེ་ང་ཚོ་ཁ་ལག་ནང་ལ་ཡོང་དུས་ད་ག་ལེ་ག་ལེ་མིའི་གཟུགས་པོ་ནང་ལ་ང་ཚོ་ང་ཚོ་གཟུགས་པོ་ནང་ལ་འཛུལ་དང་ང་ཚོ་ད་ག་ལེ་ག་ལེ་ང་ཚོ་ལ་གནོད་སྐྱེལ་གྱི་ཡོད་རེད་ཨ་དེ plastic དེ་ག་གི་ད་དེ་ཡིན་གཅིག་མིན་གཅིག་དགོ plastic ཡོང་དགོས་ཡག་མི་འདུག་དེ་དེ་ཡང་བསྐྱར་བེད་སྤྱོད་བྱེད་ཡག་གི་དེ་འདྲ reusable bag དེ་འདྲ་འདུག་ཨ་ཨེ་རོ་ཨེ་རོ་ཡང་བསྐྱར་བེད་སྤྱོད་བཏང་ཐུབ་ཡག་འདུག་ཨ་བསྐྱར།